ད་དེ་ནི་མ་ང་ཚོ་ག་རེ་རེད། འདི་ལ་སྤྲིས་པའི་བོ་ཆོག་བཤད་རྒྱུ་ཟ་སྟེ་ཡེ་ཤེས་ཡོ། ཡིན་སྣ་ཚོགས་ལ་འཕྲོ་བའི་ས་བས་ཡིན་པས་ཤེས། མངལ་སྐྱེས་ཀྱི་བོ་ཆོག་བཤད་རྒྱུ་ཟེར་ཏེ། མིས་མིས་སྐྱེད་དོ་བཟོས་བཟོས་བྱེད་པའི་བྱེད་པས་རྣམ་པར་ཀྱི་ཡེ་ཤེས་ཀྱི་ས་བས་ཡིན་པའི་ཕྱིར་རོ་ཟེར་རོ། ད་དེ་ལ། ད་ལྟ་དེ་ལ་མངལ་སྐྱེས་ཀྱི་བོ་ཆོག་དེ་ལ་དེ་ནི་ག་རེ། སྤྲིས་པའི་བོ་ཆོག་ཟེར་གི་རེད། སྤྲིས་པའི་བོ་ཆོག་ཡོད་ཟེར་གི་རེད། མངལ་སྐྱེས་ཀྱི་བོ་ཆོག་ཡོད་ཟེར་གི་རེད། ཅི་རེད་ཟེར་ན་ད་ལྟ་དེ་དེ་འདྲ་བའི་བག་ཆགས་དེ་སད་པ་ལ་བརྟེན་ནས་ཡིད་ཤེས་ཀྱི་ཡུལ་སྣ་ཚོགས་པ་ལ་ཕར་འཕྲོ་གི་རེད་ཟེར་བ། འཕྲོ་བར་བྱེད་བྱེད་ཀྱི་ས་བོན་ཡིན་པ་ཡིན་ཙང་དེ་ནི་ཁོ་ལ་མངོན་བརྗོད་ཀྱི་བག་ཁ་ས་སྤྲོས་པའི་བག་ཆགས་ཟེར་གི་རེད། མངོན་བརྗོད་ཀྱི་བག་ཆགས་ཟེར་ཚད་ག་རེད་ཟེར་ན་ཁོ་ལ་མངོན་པར་བརྗོད་ཟེར་ཡ་དེ་མིག་མིག་ཟེར་བ་དང་གཟུགས་གཟུགས་ཞེས་པ་ལ་སོགས་པའི་དེ་ནི་རྣམ་པ་ཅན་གྱི་ཡིད་ཤེས།

འོག་ལ་སོ། དེ་ལ་གོ་ཆོག་དང་པོ་ནི་ཟས་སོགས་ཀྱི་གཞི་གཅིག་གི་ས་བས་བཟོས་ནས་སྣང་མཆེད་ཀྱི་བར་གྱི་ཕྱི་ནང་གི་མིག་ཏུ་མཚན་མའི་རྣམ་པ་འགྱུ་ཞིང་མདོར་ན་ཐ་སྙད་སྣ་ཚོགས་འཛུགས་པའི་ཡེ་ཤེས་ཀྱི་རྒྱུ་རྐྱེན་ནོ། ར། འདི་ལ་སྤྲུལ་པའི་གོ་ཆོག་གི་ཟས་ཏེ་ཡེ་ཤེས་ཀྱི་ཡས་སྣ་ཚོགས་ལ་འཕྲོ་བའི་ས་བས་ཡིན་པའི་ཕྱིར་རོ་ཟེར་ལ་ཨ་སོ། དེ་ཟེར་གྱི་དེ་འདི་ལྔས་ཆད་ཀྱི་གོ་ཆོག་སྟེ་ཡེ་ཤེས་ཀྱི་ས་བས་འདྲ་བ་ཡིན་ངེས་མཛོད་སོ། ད་ཁོ་ཡེ་ཤེས་ཤེས་བྱེད་ཀྱི།

དེ་ལ་ཡང་ལིའི་ཞེས་པ་ནས་ཐ་སྙད་པའི་བར་གྱི་རྣོ་རིགས་རྣོ་ན་བོ་ཅོག་སྲི་ད་ཞེས་པ་ན་མངལ་སྐྱེས་ཀྱི་བོ་ཅོག་ལས་ཞུན་ཏེ། གཞན་གཉིས་ལས་མི་འགྱུར་ལ། གཞན་གཉིས་ལས་མི་འགྱུར་ཟེར་ད། མངལ་སྐྱེས་ཀྱི་བོ་ཅོག་ལས་སྲི་ཡལ་བ་མ་རེད་བོ་ཅོག་སྲི་ཡལ་བ་མངལ་སྐྱེས་ཀྱི་བོ་ཅོག་མདོ་སྡེའི་བོ་ཅོག་སྲི་པའི་ཡུལ་ལ་བོ་ཅོག་སྲི་རྣོ་ནི་ལ་གཙོ་བོ་མངལ་སྐྱེས་ཀྱི་བོ་ཅོག་ལ་བརྟེན་ནས་བྱུང་བ་རེད་ཟེར་ནས་དེ་གཙོ་བོའི་ཆ་ནས་བཤད་པ་རེད། གཞན་གཉིས་ལས་མི་འགྱུར་ལ་འདི་རྟོགས་ཀྱི་ཡེ་ཤེས་ཀྱི་མངལ་བར་སྐྱེས་པ་ཕྱི་ཡིན་པའི་ཕྱིར་རོ་སྙམ་དུ་སོང་སོ།

ད་དེ། གཞན་དབང་དེ་ཀུན་གཞིའི་ས་བོན་ཅན་ཡང་དག་པ་མ་ཡིན་པའི་ཀུན་ཏུ་རྟོག་པས་བསྡུས་པའི་རྣམ་རིག་ཡིན་ལ། དེ་ཡང་ལུས་ཞེས་པ་འདི་ཐ་སྙད་པའི་བར་གྱི། ལུས་ཞེས་པ་ནས་ཐ་སྙད་པ་རྣམ་རིག་དགུ་ནི་རྫོགས་སོ། འོ་དེ་ཞེས་པའི་སྒྲ། ལུས་ཞེས་པ་ནས་ཐ་སྙད་པའི་རྣམ་པར་རིག་པ་དགུ་ཡིན་པ་ཡིན་དུས་ཡ། འོ་དེ་འདྲ་བའི་ལུས་ཞེས་པ་ནས། ཐ་སྙད་པའི་བར་གྱི་རྣམ་རིག་རྣམས་ནི་བག་ཆགས་གསུམ་དུ་བཤད་པ་ན་མངོན་བརྗོད་ཀྱི་བག་ཆགས་ལས་བྱུང་སྟེ་ཟེར་ཏེ་རྩོད་ཡོངས་ཀྱི་ཤེས་པ་འདི་བྱེད།